འདི་ཤུགས་ཆེ་རུ་ཆེ་རུ་འགྲོ་གི་རེད། འདི་བོད་པ་ཡིན་པའི་འདི་འདུ་ཤེས་ཤུགས་ཆེ་རུ་འགྲོ་གི་རེད་དེ་ལས་ལྡོག་ཕྱོགས་ཁོ་རང་གི་འབྲས་བུ་ཟེར་དེ་ཁོ་རང་གི་ལྡོག་ཕྱོགས་ཡོང་གི་རེད། རྒྱ་ནག་གཞུང་གིས་བོད་ནང་བོད་ཕྲུག་འབོར་ཆེན་བཅའ་སྡོད་སློབ་གྲྭར་བཅུག་སྟེ། ཕ་མ་དང་བོད་ཀྱི་ཆོས་རིག་གོམས་གཤིས་དང་ཁོར་ཡུག་བཅས་དང་ཁ་བྲལ་བཏང་སྟེ་བོད་ཕྲུག་ཚོར་ཆུང་དུས་ནས་རྒྱ་ཧན་མི་རིགས་ཀྱི་རིག་གནས་གོམས་གཤིས་སློབ་པ་དང།

དེ་བཞིན་གནས་ཚུལ་ནང་མུ་མཐུད་དུ་འཁོད་པར་བོད་ཁུལ་གྱི་བཅའ་སྡོད་སློབ་གྲྭ་ཞིག་སྟེ་ཤམ་བྷ་ལ་ཟེར་བའི་བཅའ་སྡོད་སློབ་གྲྭའི་སློབ་སྤྱི་ཁང་བཀྲ་ཤིས་ཟེར་བ་ཞིག་གིས་གྲངས་ཉུང་མི་རིགས་ས་ཁུལ་གྱི་མི་འབོར་ཁ་ཐོར་དུ་གནས་ཡོད་སྟབས་གཞུང་ཕྱོགས་ནས་འགྲོ་གྲོན་ཤུགས་ཆེ་བཏང་ནས་སློབ་གསོའི་ཐོན་ཁུངས་ཕྱོགས་གཅིག་ཏུ་བསྡུས་ནས་སློབ་ཁྲིད་བྱེད་མཁན་དགེ་རྒན་ཡག་ཤོས་བཀོད་སྒྲིག་གྱིས་སློབ་ཕྲུག་ཚོར་སློབ་སྦྱོང་གི་ཁོར་ཡུག་བསྐྲུན་ཡོད་ཅེས་ཕྱི་རྒྱལ་གྱི་གསར་འགོད་པ་ཁག་ཅིག་ལ་བཤད་ཡོད་པ་རེད།

ཡང་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་འཛམ་གླིང་འདིར་མི་རབས་རྒན་པ་རྣམས་རྫོགས་འགྲོ་བ་དང་ཆབས་ཅིག་མི་རབས་གཞོན་པ་ཚོ་གིས་འཕྲོ་མཐུད་ནས་ཡོང་བཞིན་ཡོད་པ་ལ་བརྟེན་ནས་མི་རབས་གཞོན་པ་ཚོ་གིས་འདས་པའི་ལོ་རྒྱུས་དང་འབྲེལ་ཏེ་འཛམ་གླིང་གི་དངོས་ཡོད་གནས་ཚུལ་ཤེས་རྒྱུ་དེ་གལ་ཆེན་པོ་རེད་ཅེས་སོགས་བཀའ་སློབ་ཕེབས་ཡོད་པ་རེད། ཡང་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་དྲུག་གི་ཉིན་ཨ་མི་རི་ཀ་ཡི་གྲོས་ཚོགས་ཀྱི་ཚོགས་གཙོ་ཁེ་ཝིན་མེ་ཀེ་ཁྲིས་གོ་གནས་ཕབ་པ་གི་རྗེས་འོས་བསྡུ་བརྒྱུད་རིམ་གྱི་ཁྲོད་ནས་གྲོས་ཚོགས་ཡི་འཐུས་མི་མེག་ཇོན་སན་མཆོག་ཨ་རི་ཡི་གྲོས་ཚོགས་འོག་མ་ཡི་ཚོགས་གཙོ་རུ་འདེམས་བསྐོ་བྱུང་ཡོད་པ་ལ། བོད་མིའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་འཚམས་འདྲི་གནང་ཡོད་པའི་སྐོར། དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་ཞུ་པ་འཆི་མེད་རིག་འཛིན་ལགས་ཀྱིས་འགྲེལ་བརྗོད་གནང་ཡོད་པ་རེད། ལྷག་དོན་ཨ་ནི་ཨ་རིའི་གཞུང་ནས་བོད་མིའི་ག་རེ་ཟེར་ངོ་བོ་སྲུང་སྐྱོབ་བྱེད་ཡས་དང་ཞི་བདེ་འཚེ་བ་མེད་པ་བྱམས་བརྩེ་ལྡན་པའི་བོད་པའི་གནའ་རབས་ཀྱི་ནང་པའི་རིག་གཞུང་བཟང་པོ་ཡོད་པ་དེ་མི་ཉམས་རྒྱུན་འཛིན་ཐུབ་ཡས་ལ་ད་བར་ཨ་ནི་ཨ་རིའི་གཞུང་ནས་བོད་པའི་རོགས་རམ་དེ་དག་གིས

ཕྱི་ཚེས་ཉི་ཤུ་གི་ཉིན་བོད་མདོ་སྨད་མགོ་ལོག་དར་ལག་རྫོང་གི་ཉེན་རྟོག་པ་གིས་ཉེས་ཅན་སྒྲིག་འཛུགས་དང་ཟང་ཟིང་སློང་མི་ཟང་ཟིང་སློང་མི་རྒྱུ་ནོར་འཕྲོག་མཁན་སོགས་ཀྱི་ཉེས་མིང་གི་འོག་ནས་བོད་མི་བརྒྱད་འཇུ་བཟུང་བྱས་ཡོད་པ་རེད། བོད་མི་དེ་ཚོ་ནི་མགོ་ལོག་དར་ལག་རྫོང་རྒྱུ་སྨད་གྲོང་སྡེ་གི་མགོན་རྣམ་དང་མགོན་ཚེ་འཇིགས་མེད་བསྟན་འཛིན་དཔལ་ལྡན་བློ་ཆོས་རྣམ་རྒྱལ་ནོར་བདེ་སྐལ་བཟང་བཅས་ཡིན་པ་རེད་འདུག། ཡང་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་བཞི་གི་ཉིན་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་སྐབས་བཅུ་བཞི་པ་ཡི་རྒྱུན་ལས་ཨུ་ཡོན་ལྷན་ཁང་གི་ཚོགས་འདུ་ཐེངས་དྲུག་པ་ཡི་ཐོག་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོ་གི་སྐོར་གྱི་ཀྲུང་ཧྭ་མི་རིགས་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོ་ཡི་ཁྲིམས་གཞི་ཞིག་གཏན་འབེབས་བྱས་ཡོད་ལུགས་རྒྱ་ནག་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་གིས་གནས་ཚུལ་སྤེལ་ཡོད་པའི་གི་ནང་ལོ་རྒྱུས་ཀྱི་ངོས་ལེན་མེད་པ་དང་རྒྱལ་ཁབ་ཀྱི་ཆིག་སྒྲིལ་ལྟ་བ་ལ་ཁ་གཏད་འགྲན་རྩོད་བྱེད་མཁན་ལ་གདོང་ལེན་བྱེད་ཆེད་ཡིན་པ་བཤད་ཡོད་པ་རེད། ཡང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཁོངས་སུ་ཡོད་པའི་རྒྱལ་ཁབ་ལྔ་བཅུ་ལྷག་ཙམ་གྱིས་རྒྱ་ནག་གཞུང་གིས་འགྲོ་བ་མི་ཡི་ཐོབ་ཐང་རྡོག་རོལ་དང། རིགས་རྒྱུད་རྩ་མེད་བཟོ་བའི་ཉེས་པ་ལ་སྐྱོན་བརྗོད་བྱས་ནས་བྱ་སྤྱོད་དེ་དག་མཚམས་འཇོག་དགོས་པའི་གི་འབོད་སྐུལ་བྱས་ཡོད་པའི་གནས་ཚུལ་འདུག། ཉན་མཁན་རྣམ་པ་ཚོ་ཐེངས་འདིའི་བདུན་རེའི་གསར་འགྱུར་ཕྱོགས་བསྒྲིགས་ཀྱི་ལེ་ཚན་དེ་ག་ཙམ་དེ་ལ་བྱ་རྒྱུ་ཡིན་ལེ་ཚན་དེའི་ཕྱོགས་བསྒྲིགས་དང་སྙན་སྒྲོན་འོག་མ་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ།

བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ལོ་ཉིས་སྟོང་ཉི་ཤུ་ལོའི་ཟླ་བ་ལྔ་བའི་ཚེས་ཉེར་དགུ་དང་སུམ་ཅུ་གཉིས་ལ་དྲ་ལམ་ཐད་གཏོང་བརྒྱུད་ནས། འཕགས་མཆོག་ཐུགས་རྗེ་ཆེན་པོའི་དབང་ཆེན་དང། སྤྱན་རས་གཟིགས། སེང་གེ་སྒྲའི་རྗེས་གནང་བསྩལ་འདུག་པའི་ཚན་པ་བདུན་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། སངས་རྒྱས་ཀྱི་སའི་གཞན་དོན་གཟུགས་སྐུ་དང། རང་དོན་ཆོས་སྐུ་གཉིས་ཀྱང། འཇིག་རྟེན་གྱི་དངོས་པོ་གཞན་དག་དང་འདྲ་བར། རྒྱུ་ཚོགས་གྲངས་ཚང་བ་བསགས་པའི་སྟོབས་ཀྱིས་འགྲུབ་ཀྱི་ཡོད་པ་ལས། ཅི་ཡང་མ་བྱས་ཤིང་གང་ཡང་མ་བསྒྲུབས་པར་རང་བཞིན་གྱིས་འགྲུབ་རྒྱུ་ཡོད་པ་ཞིག་མིན་སྟབས། སངས་རྒྱས་ཀྱི་མཚན་བཟང་པོ་སུམ་ཅུ་རྩ་གཉིས་དང། དཔེ་བྱད་བཟང་པོ་བརྒྱད་ཅུ་སོགས་ཀྱི་ཡོན་ཏན་མངའ་བའི། གཞན་དོན་གཟུགས་སྐུ་འགྲུབ་བྱེད་དུ། ཕ་རོལ་ཏུ་ཕྱིན་པ་དྲུག་ལ་སོགས་པར་བརྟེན་ནས། བསོད་ནམས་ཀྱི་ཚོགས་གསོག་གི་ཡོད་མོད་ཀྱང། བསོད་ནམས་ཀྱི་རྒྱུ་ཚོགས་རླབས་པོ་ཆེ་བསག་པར་བྱེད་པའི། རྒྱུ་གཙོ་བོའི་ནང་གི་གཙོ་བོ་དེ་ཉིད་ནི་བྱམས་སྙིང་རྗེ་ཡིན་པའི་དབང་གིས། ཟབ་མོ་ལྟ་བརྒྱུད་ཀྱི་ཤིང་རྟ་བ་ཆེན་པོ། དཔལ་ལྡན་ཟླ་བ་གྲགས་པའི་དབུ་མ་ལ། འཇུག་པའི་མཆོད་བརྗོད་དུ་ཡང་སངས་རྒྱས་དང། བྱང་ཆུབ་སེམས་དཔའ་དང། ཉན་རང་དགྲ་བཅོམ་ལ་སོགས་པར་བསྟོད་ཕྱག་མ་མཛད་པར། སྙིང་རྗེ་ལ་དམིགས་ཀྱིས་བསལ་ནས་བསྟོད་ཕྱག་མཛད་ཡོད་པ་དེ་ལ་གོ་རྒྱུ་དང། དགོས་པ་ཟབ་མོ་ཡོད་ཕྱིར། ང་ཚོ་ནང་པ་སངས་རྒྱས་པའི་ཐེག་པ་ཆེན་པོའི་ཆོས་ལ་ཉམས་ལེན་བྱེད་མཁན་གྱི་གྲས་སུ་འཚང་ཁ་བྱེད་མཁན་རྣམས་ཀྱིས་དེ་ཡི་ཁྱད་གནད་ལ་ངེས་པར་དུ་བསམ་གཞིགས་བྱ་དགོས་པར་བསྟན་ཡོད་པ་དང། དེ་ནས་སྐབས་སུ་བབ་པ་སྤྱན་རས་གཟིགས་ཕྱག་སྟོང་སྤྱན་སྟོང་གི་དབང་ཆེན་འདི་གསང་སྔགས་ཀྱི་རྒྱུད་སྡེ་དང་འབྲེལ་ནས་ཡོང་གི་ཡོད་ཕྱིར། སྐབས་འདིར་ཆོས་གཟུགས་ཀྱི་སྐུ་གཉིས་འགྲུབ་བྱེད་ཀྱི་ཉམས་ལེན་རླབས་ཆེན་དག་ནི། དཔེར་ན་ལས་དང་ཉོན་མོངས་ཀྱིས་རང་དབང་མེད་པར་ཉིང་མཚམས་སྦྱར་བའི་ཐ་མལ་པའི་ལུས་རྟེན་འདི། སངས་རྒྱས་ཀྱི་གཞན་དོན་གཟུགས་སྐུ་འགྲུབ་པའི་རྒྱུ་ལ་ཡོང་ཐབས་མེད་ཅིང། རྒྱུད་སྡེའི་སྐབས་རང་ལུས་ལྷར་བསྐྱེད་ཅིང། ལྷག་པའི་ལྷའི་ང་རྒྱལ་ཀྱི་སྒོ་ནས་ལས་སྣ་ཚོགས་ཤིག་བསྒྲུབ་ཚུལ་ཡོད་པ་དེ་ལྟ་ན་ཡང། རང་ཉིད་ལྷ་ཡིན་སྙམ་ན་ལོག་རྟོག་ཏུ་འགྱུར་བའི་ཕྱིར་ན། རྒྱུད་སྡེ་འོག་མའི་སྐབས་སེམས་ཕྲ་རགས་ཀྱི་དབྱེ་བ་མ་ཕྱེ་བར། རགས་པ་གློ་བུར་བའི་སེམས་དེ་ཉིད་གཞི་ལ་བཞག་ནས་གསུང་གི་ཡོད་པའི་སྟབས་ཀྱིས། དེ་ལ་ཡང། སངས་རྒྱས་ཀྱི་ས་ཡི་ཆོས་གཟུགས་ཀྱི་སྐུ་འགྲུབ་པའི་རྒྱུ་ཚོགས་ཐུན་མོང་མ་ཡིན་པ་དེ་ཉིད་ཆགས་ཀྱི་མེད་པ་བཅས། ཞིབ་ཆ་ཞིག་དགོས་པ་དེ་སྐབས་འདིར་བསྟན་པའི་ལམ་སྟོན་ཡིན་ལ། གལ་གནད་ལ་གཟིགས་པའི་གདམས་ངག་ཟབ་མོ་ཞིག་ཀྱང་ཆགས་ཀྱི་ཡོད། དཔལ་ལྡན་ཟླ་བ་གྲགས་པས། གང་ཕྱིར་བརྩེ་ཉིད་རྒྱལ་བའི་ལོ་ཏོག་ཕུན་ཚོགས་འདིའི་ས་བོན་དང་ནི་སྤེལ་ལ་ཆུ་འདྲ་ཡུན་རིང་དུ་ལོངས་སྤྱོད་གནས་ལ་སྨིན་པ་ལྟ་བུར་འདོད་གྱུར་པ་དེ་ཕྱིར་བདག་གིས་ཐོག་མར་སྙིང་རྗེ་བསྟོད་པར་བགྱི་ཟེར་ནས། ཟླ་བ་གྲགས་པས། ཅེས་སངས་རྒྱས

ཨེ་ནི་ལྷ་ཡི་ང་རྒྱལ་སྒོམ་དུས་ཙ་ན། ད་ལྟའི་ལུས་འདི་ལྷ་ཡིན་བསམ་བསམ་བལྟ་གི་ཡོག་མ་རེད། དེ་བྱས་ན་ལོག་ཤེས་རེད། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྤྱིར་བཏང་གསང་སྔགས་དང་འབྲེལ་བའི་ཆོ་ག་གང་ཞིག་ཡིན་ཀྱང། སྟོང་སྦྱང་གི་ལམ་ནས་འགོ་ཚུགས་ཀྱི་ཡོད་པ་ལྟར། སྐབས་འདིར་ཡང། སྟོང་སྦྱང་ནས་འགོ་ཚུགས་ཡོད་པ་དེ་ལ་གནད་འགག་ཟབ་མོ་ཡོད་དེ། ཆོས་ཐམས་ཅད་སྟོང་པ་ཉིད་དུ་གྱུར་བར་དམིགས་དགོས་པ་དེ་ནི། དོན་གྱི་གནས་ཚུལ་དང་དངོས་པོའི་གཤིས་ལུགས་ལ་རང་བཞིན་གྱིས་གྲུབ་པ་དང་རང་མཚན་གྱིས་གྲུབ་པ། རང་གི་ངོ་བོ་ཉིད་ཀྱིས་གྲུབ་པའི་ཆོས་གང་ཡང་མེད་པའི་ཕྱིར་ན། རང་གི་མ་དག་པའི་སྒྱུ་ལུས་ཀྱི་ཕུང་ཁམས་སྐྱེ་མཆེད་དག་ཀྱང། ངོ་བོ་ཉིད་ཀྱིས་མ་གྲུབ་པ་དེ་ལ། ངེས་ཤེས་གསལ་བོ་ཞིག་ཆགས་པར་བྱ་རྒྱུ་དེ། སྟོང་སྦྱང་གི། དགོས་པ་གཙོ་བོ་དེ་ཡིན་ལ། ཆོས་རྣམས། རང་གི་ངོས་ནས་གྲུབ་པ་རྡུལ་ཙམ་ཡང་མེད་བཞིན་དུ། བརྟེན་ནས་བཏགས་ཙམ་དང། ཐ་སྙད་དུ། རྒྱུ་འབྲས་བྱ་བྱེད་ཀྱི་རྣམ་གཞག་འཐད་པའི་ཕྱིར་ན། སྟོང་པའི་ངང་ལས་ཞེས་པའི་སྐབས་སུ། མིག་གི་རྣམ་པར་ཤེས་པ་ནས། ལུས་ཀྱི་རྣམ་པར་ཤེས་པའི་བར་གྱི་སྒོ་ལྔའི་ཤེས་པ་རགས་པ་རྣམས་བག་ལ་ཞ་བར་བྱས་ཏེ། ཡིད་ཀྱི་རྣམ་པར་ཤེས་པ་ཤིན་ཏུ་ཕྲ་མོའི་ངོར། སྣང་སྟོང་ཟུང་འཇུག་གི་ཉམས་ལེན་འཕེལ་ཐབས་བྱ་རྒྱུ་དེ། གལ་གནད་ཆགས་ཀྱི་ཡོད་པ་དང། དཔལ་ལྡན་ཟླ་བ་གྲགས་པས་མགོན་པོ་ཀླུ་སྒྲུབ་ཀྱི་ལྟ་གྲུབ་ལ་འགྲེལ་བཤད་བསྐྱོན་པའི་གནད་ཐུག་ས་ཡང། དོན་གྱི་ངོས་ནས་གྲུབ་པ་གཏན་ནས་མེད་པ་གང་ཞིག་ལ། འཇིག་རྟེན་གྲགས་པའི་སྒོ་ནས་རྟེན་འབྲེལ་དང། རྒྱུ་འབྲས་བྱ་བྱེད་ཐམས་ཅད་འཐད་ཅིང། བཞག་ཏུ་ཡོད་པའི་གནད་ལ་ངེས་ཤེས་རྙེད་དགོས་པ་སྟེ། འཇིག་རྟེན་རང་དགའ་བར་གྲགས་པའི་བཟང་ངན་དང་ལེགས་ཉེས་ལ་སོགས་པ། ང་ཚོའི་བློ་རང་དགའ་བ་ལ་སྣང་ཞིང་འཕྲད་པའི་ཆོས་དེ་དག་དོན་གྱི་ངོས་ནས་མ་གྲུབ་པ་ཡིན་ཏེ། གལ་སྲིད་དེ་དག་དོན་གྱི་ངོས་ནས་གྲུབ་ཡོད་ཚེ་བཙལ་བའི་ཚེ་ན། རྙེད་དགོས་རྒྱུ་ལ། ཇི་ཙམ་བཙལ་བ་དེ་ཙམ་གྱིས་གཏན་ནས་རྙེད་དུ་མེད་པ་དེ་ནི། དེ་དག་དོན་གྱི་ངོས་ནས་མ་གྲུབ་པར་བདེན་དཔང་བྱས་པ་དེ་ཡིན་ཞིང། ཡོད་ཚུལ་གཞན་པ་དེ་ནི། མིང་དང་བརྡ་དང་ཐ་སྙད་ལ་གྲགས་ཚུལ་ཙམ་དུ་ཡོད་པ་བཅས་འཇོག་ཚུལ་འདི་དག་ལ། འགྲེལ་བཤད་རྒྱག་ཐུབ་ཙམ་གྱིས་འཐུས་པ་ཞིག་ཀྱང་མིན་པར། ཡང་ཡང་གོམས་ནས་ངེས་ཤེས་ཟབ་མོ་འདྲོངས་པར་བྱ་རྒྱུ་དེ་ནི། ལྟ་བའི་གནད་འཚོལ་བ་ལ

གང་ཕྱིར་དངོས་པོ་འདི་དག་རྣམ་དཔྱད་ན་དེ་ཉིད་བདག་ཅན་དངོས་ལས་ཚུ་རོལ་ཏུ་གནས་རྙེད་མ་ཡིན་དེ་ཕྱིར་འཇིག་རྟེན་གྱི་ཐ་སྙད་བདེན་ལ་རྣམ་པར་དཔྱད་མི་བྱ། དེ་ཉིད་སྐབས་སུ་རིགས་པ་གང་ཞིག་གིས་བདག་དང་གཞན་ལས་སྐྱེ་བ་རིགས་མིན་པའི་རིགས་དེས་ཐ་སྙད་དུ་ཡང་རིགས་མིན་པས་ཁྱོད་ཀྱི་སྐྱེ་བ་གང་གིས་ཡིན་པར་འགྱུར་རོ་ཟེར་ནས། འོ་ད་རིགས་པ་བཞི་སྟེ་བཞི་པོ་ཅིག་རེད་ཤག་ཨེ་ནས། ཆོས་རྣམས་རང་དོན་དུ་གསུངས་རང་དོན་དུ་རང་དོན་དུ་གསུངས་པ་མི་ཐེ་བ་ཐལ་བ་ཟེར་ནས་ཐལ་བ་བཞི་པོ་དེ། ད་དེ་ཡིད་ལ་དྲན་དགོས་རེད་དཱ་བསམ་གཏང་དགོས་རེད་དཱ།

རྟེན་ཅིང་འབྲེལ་པར་འབྱུང་བ་གང་དེ་ནི་སྟོང་པ་ཉིད་དུ་བཤད་དེ་ནི་བརྟེན་ནས་གདགས་པ་སྟེ་དེ་ཉིད་དབུ་མའི་ལམ་ཡིན་ནོ། གང་ཕྱིར་རྟེན་འབྱུང་མ་ཡིན་པའི་ཆོས་འགའ་ཡོད་པ་མ་ཡིན་པ་དེ་ཕྱིར་སྟོང་པ་མ་ཡིན་པའི་ཆོས་འགའ་ཡོད་པ་མ་ཡིན་ནོ། བྱས་ཙང་རྟེན་འབྲེལ་བསྟོད་པའི་ནང་ལོགས་ལ། ངོ་བོ་ཉིད་ཀྱིས་གྲུབ་པ་རེད། ཁོ་གང་ལྟར་རྒྱུ་དང་འབྲས་བུ་བྱས་ནས་ཁོས་ཕ་གིའི་ཕན་གནོད་བྱེད་མཁན་གྱི་ཕ་གིའི་རང་མཚན་གྱི་ཅིག་ཕ་གིའི་རྒྱུ་དང་འབྲས་བུ་བྱེད་ཀྱི་ཡོད་རེད་མ་གཏོགས་དེ་མེད་ན་ཨེ་ནི་ཁོ་རྒྱུ་འབྲས་ཡིན་ནི་དེ་གོ་བཞག་ཐུབ་རྒྱུ་འབྲས་ནི། རྒྱུ་འབྲས་ཀྱི་རྣམ་གཞག་ཁོ་ན་ཡོང་མ་རེད། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན།